དེ་གང་ཡིན་དུས་བདག་ཏུ་གྲུབ་པ་ལ་བློ་གོམས་པ་ཅན་པས་ན་དེ་བདག་མེད་རྟོགས་གོ་ཞེ་ན་དེ་སེམས་བདག་རེ་རྟོགས་ཐུབ་ཀྱི་མ་རེད་བའོ། བདག་མེད་པ་ཕྱིན་ཅི་མ་ལོག་པ་མཐོང་བའི་ལམ་ཐར་པར་འགྲོ་བ་དང་མཐུན་པ། ཐར་པར་འགྲོ་བ་དང་མཐུན་པ་ལས་ཉམས་པ་སྐྱབས་མེད་པ་སྐྱོབ་པར་མཛད་པའི་སླད་དུ། སུ་རེད་ཟེར་སྐྱོབ་པར་མཛད་མཁན་སངས་རྒྱས་བཅོམ་ལྡན་འདས་ཞག་འཁོར་བའོ། ཁུད། དང་ང་རང་ཚོའི་བདག་མེད་ལ་སོགས་པ་དང་མི་རྟག་པ་དང་དེ་ཚོའི་རིགས་ཀྱི་ཨ་ཐང་གཉིས་ལ་ཤེས་ཡོད་མ་རེད་བ་ཧ་གོ་ཡོད་མ་རེད་བ་ཁོ་ཧ་གོ་ཡའི་ཆེད་དུ་ཞེས་སླད་དུ་ཟེར་ན་དེའི་ཆེད་དུ། དོན་བདག་མེད་པ་ཕྱིན་ཅི་མ་ལོག་པ་ཉེ་བར་སྟོན་པ་ལྷུར་མཛད་པ། སུས་མཛད་ཀྱི་རེད་ཟེར་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་མཛད་ཀྱི་རེད་བདག་མེད་པ་ཕྱིན་ཅི་མ་ལོག་པ་ཉེ་བར་སྟོན་མཁན་ཀོ། ལྷུར་མཛད་པ་ཟེར་ན་པས་ཀྱི་ཆེད་དུ་གཉེར་ནས་སྟོན་པ་ཡིན་ཙང་ཁོང་གིས་པས་ཁོ་རང་གི་ལས་ཀ་ངོ་མ་ཀོ་དེ་རང་མ་གནང་གི་མེད་བྱས་ཙང་ལྷུར་མཛད་པ་ཟེར་ཏེ་ལྷུར་ལེན་པ་ཟེར་གོ་ཅིག་པ་རེད་ལྷུར་ལེན་པ་དེ་པས་གཙོ་བོ་བྱས་པའི་ཆ་ནས་ལྷུར་ལེན་པ་ཟེར་ཅིག་དང་ཡང་ཆེད་དུ་གཉེར་ནས་འོ་ལྷུར་ལེན་པ་ཟེར་གཉིས་ཡོང་གི་ཡོད་ས་རེད་ད་དེ་འདྲ་དེ་གཙོ་བོ་མཛད་པ་བྱས། འོ་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་ང་རང་ཚོ་ལ་ཆོས་གསུང་གི་ཡོད་རེད་ཡིན་དེ་དགེ་བ་སྒྲུབ་སྟངས་དེ་འདྲ་དེ་འདྲ་སྒྲུབ་དགོས་རེད་སྡིག་པ་སྤང་སྟངས་དེ་འདྲ་སྒྲུབ་དགོས་རེད་ཟེར་འོ་ཁོ་ཡིན་དུས་སངས་རྒྱས་བཅོམ་ལྡན་འདས་ལ་ང་རང་ཚོ་ཡིན་ན་གཅིག་མི་གཅིག་ལ་གཅིག་བྱས་ན་གཅིག་དང་པོ་གཅིག་བཤད་ཨ་ཅེ་ཅེ་གཅིག་བྱས་ཨ་ཅེ་གཉིས་བྱས་ཨ་ཅེ་ཅེ་ཁོ་བསླབ་བྱ་རྒྱག་སང་ཉིན་གཅིག་བྱས་ན་ཁོས་ཁོ་ལ་ཡང་ཁོ་ལ་ངས་རོགས་པ་བྱེད་རོགས་ཟེར་ན་ད་ཁོས་རོགས་པ་བྱེད་ཀྱི་རེད་བསམ་བྱས་ཨ་ནི་བསླབ་བྱ་རྒྱབ་དེ་འདྲ་བ་དེ་ག་རེ་ལ་བསམ་བློ་བཏང་གི་ཕར་བསླབ་བྱ་རྒྱག་ཁོ་ལ་གཅིག་ལབ་ཡས་འདུག་དེ་ག་རེ་རོགས་པ་ལ་བལྟ་གི་འདུག་ལན་ལ་རེ་གི་འདུག།

ཡིག་ཆར་ཡིག་ཆའི་ནང་ལ་གཏོགས་འདུག་གོ་བར་ཡང་ཅིག། ཟིན་བྲིས་ནང་ལ་ཅིག་རྩོད་དགའ་སྒྲོག་གི་ཡོད་རེད་ང་ཚོ་ཕྱི་རབས་ནང་དུ་རབ། རབ་དེ་ལ་གཉིས་ཡོད་རེད་རབ་ཟེར་དེ་ལ། རྩེ་གྲ་ཡིན་མཁན་ཞིག་དང་མ་ཡིན་རབ་ཅིག་རབ་ཡལ་གའི་རབ་ཅིག་མ་ཡིན་རབ་ཅིག་ཡོད་རེད་དང། འོ་ཕྱི་རབས་ཀྱི་གདུལ་བྱ་རྣམས་ཀྱིས། ཕྱི་རབས་ཀྱི་གདུལ་བྱ་རྣམས་ཀྱིས། ཚད་མར་གྱུར་པའི་སྐྱེས་བུའི་དགོངས་པ་བཀྲལ་བ་ལ་མ་ལྟོས་པར་རང་དབང་དུ་རྟོགས་མི་ནུས་ད་ང་རང་ཚོ་ལྟ་བུ་ཡིན་ན་དེ་ནི། ཡིག་ཆ་འདྲ་བོ་དང་དེ་ནི། རྗེ་ཡབ་སྲས་ཀྱི་གསུང་འདྲ་བོ་དང་དེ་ནི། ཚད་མ་རྣམ་འགྲེལ་དང་གང་ལྟར་རྒྱ་དེ་འདྲ་ཅིག་ལ་མ་བརྟེན་པ་ལ། དོན་མདོར་བསྡུས་ན་ཡང་ཡང་སངས་རྒྱས་བཅོམ་ལྡན་གྱིས་གསུངས་པའི་གསུང་རབ་དེ་ཚོ་ལ་དོན་དང་བཅས་རྟོགས་ཐུབ་ཀྱི་མ་རེད་བ། ཅེས་པ་རེད། འོ་ཕྱི་རབས་ཀྱི་གདུལ་བྱ་རྣམས་ཀྱིས། འོ་ཚད་མར་གྱུར་པའི་སྐྱེས་བུའི་དགོངས་པ་བཀྲལ་བ་ལ་མ་ལྟོས་པར་ཚད་མར་གྱུར་པའི་སྐྱེས་བུ་གཅིག་གིས་དེ་ནི་དགོངས་པ་གོ་སངས་རྒྱས་བཅོམ་ལྡན་གྱི་དགོངས་པ་དེ་འདྲ་དེ་འདྲ་དེ་འདྲ་ཞེས་དཔེ་ཆ་ཁ་གསལ་རུ་བསྟན་ནས་ཨ་ནི་ཁ་གསལ་པོ་ཅིག་ལ་བསྟན་ན་དེ་ནི་ཡ་གི་འདི་དགོངས་པ་དེ་རྟོགས་ཐུབ་མཁན་ལ་མ་གཏོགས་དེ་ལ་མ་བརྟེན་པ་ལ་རྩ་ནས་རྟོགས་མི་ཐུབ་པ་ཡིན་ཙང། འོ་སྐྱེས་བུའི་དགོངས་པ་བཀྲལ་བ་ལ་མ་ལྟོས་པར་རང་དབང་དུ་རྟོགས་མི་ནུས། ཅེས།

སངས་རྒྱས་བཅོམ་ལྡན་འདས་ཀྱིས་ལུང་བསྟན་དུས་ཙཱ་ར་ནས་འདི་ཉིན་མོ་འདི་གི་མགོན་པོ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཀྱིས་སངས་རྒྱས་ཀྱིས་གསུངས་པའི་དོན་དག་གང་ག་ལ་ཆ་ཚང་བཤད་ཐུབ་མཁན་ཞིག་རེད་དོ་ཟེར་ནས་མགོན་པོ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་མ་བྱོན་གོང་དུ་ཨེ་ནས་ཁོང་རང་ཚོ་ལུང་བསྟན་ཚར་བ་ཡིན་ཙང་ཁོ་ཚོས་སངས་རྒྱས་བཅོམ་ལྡན་འདས་ཀྱི་དགོངས་པ་དེ་ཏག་ཏག་བཤད་ཐུབ་བཤད་ཚར་ཡོད་རེད་ཅེས་བཀྲལ་བ་ལ་མ་ཡོང་ཐུགས་རྗེས་དགོངས་པ་བཀྲལ་བ་ཤིང་རྟ་ཆེན་པོ་རྣམས་ཀྱིས་དགོངས་པ་ཕྱིན་ཅི་མ་ལོག་པར་བཀྲལ་ཚར་རེད་ཅེས་དེ་ལ་བདག་ཉིད་ཆེན་པོ་ཡབ་སྲས་གཉིས་ཀྱིས་གསུང་རབ་ཀྱི་དགོངས་པ་དགོངས་པ་ལ་ད་བདག་ཉིད་ཆེན་པོ་ཡབ་སྲས་གཉིས་ཟེར་ན་ཁོང་འཕགས་པ་ཐོགས་མེད་དང་ག་རེ་ག་རེ་ཟེར་མ་རེད། སློབ་དཔོན་ཕྱོགས་ཀྱི་གླང་པོ་དང་དཔལ་ཆོས་ཀྱི་གྲགས་པ་གཉིས་ཁོ་ལ་ཡི་འཕགས་པ་ཡབ་སྲས་གཉིས་ཟེར་སློབ་དཔོན་ཕྱོགས་ཀྱི་གླང་པོ་དེ་ཁོང་རང་བླ་མ་རེད། ད་ནི་སློབ་དཔོན་ཆོས་ཀྱི་གྲགས་པ་ཆོས་གྲགས་དེ་ཁོང་གི་སློབ་མ་རེད་དེ་ཨ་ར་བ་འོ་ཡབ་སྲས་གཉིས་ཀྱིས་ག་རེ་བྱས་རེད་ཟེར་ན་གསུང་པ་གསུང་རབ་ཀྱི་དགོངས་པ་ལ་ཨ་ར་བ་གསུང་རབ་ཀྱི་ཡབ་སྲས་གཉིས་ཀྱིས་ལས་ཀ་ལས་བཤད་དེ་ཨ་ར་བ་ཁོའི་གསུང་རབ་ཀྱི་དགོངས་པ་ལ་ཟེར་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་གསུང་རབ་དེའི་དགོངས་པ་སྐོར་ལ་ག་རེ་འདུག་གོ་བསྟན་ཡོང་དུས་ས་གསུམ་ཡོད་པ་ཧ་གོ་བ་རེད་ཅེས་རེད། ར་བ་གཞི་ལམ་འབྲས་བུ་གསུམ་གྱི་རྣམ་གཞག་དེ་ཡོད་པ་ཧ་གོ་བ་རེད་ཅེས་རེད། ད་ནི་གཞི་བཤད་སྐོར་ལ་ག་རེ་བཤད་ཟེར་ན་གཞི་ལ་ཀུན་རྫོབ་བདེན་པ་དང་དོན་དམ་བདེན་པ་གཉིས། ལམ་ལ་ཐབས་དང་ཤེས་རབ་གཉིས། འབྲས་བུ་ལའོ་ཆོས་ཀྱི་སྐུ་ཆོས་སྐུ་དང་གཟུགས་སྐུ་གཉིས་ཡོད་པ་དེ་ཧ་གོ་བ་རེད་ཅེས་ཁོང་ཚོས་གཟིགས་པ་རེད་ཅེས། དེ་ཡི་ཚུལ། སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་གསུང་རབ་དེ་ཡི་དོན་དག་དེ་ལའང་ག་ཚོད་ཡོད་པ་གཟིགས་འདུག་ཟེར་ན་གསུམ་མོ་ཡོད་པ་གཟིགས་པ་རེད། གཞི་ལམ་འབྲས་གསུམ་གྱི་རྣམ་གཞག་གོ་ཏག་ཏག་ཡོད་པ་གཟིགས་པ་རེད། གཞི་ལ་བདེན་པ་གཉིས། ལམ་ལ་འབྲས། གཞི་ཟེར་དུས་ས་ག་རེ་གཞི་ལ་བདེན་པ་གཉིས་ཟེར་གཞི་ཟེར་དུས་ས། དང་པོ་མ་ནི་སློབ་སྦྱོང་བྱས་པ་ནས་བཟུང་སྟེ་འགོ་བཙུགས་པ་ནས་བཟུང་སྟེ་ལམ་རང་རྒྱུད་ལ་མ་སྐྱེས་བར་དེ་ལ་གཞི་ཟེར་ལབ་ཀི་རེད། དེའི་གནས་སྐབས་བྱེ་བ་ར་བ་འོ་དེའི་གནས་སྐབས་དེ་ལ་གཞི་ཡི་སྐབས་སུ་ཟེར་ད་གཞི་ཡི་སྐབས་སུ་ག་རེ་ཧ་གོ་དགོས་རེད་ཟེར་ན་བདེན་པ་གཉིས་མོ་དེ་ག་རེ་ག་རེ་རེད་དོ་གཟབ་གཟབ་ཏག་ཏག་ཧ་གོ་དགོས་པ་རེད་འོ་འདུག་ཟེར་གཞི་ཡི་སྐབས་སུ་དེ་འདྲ་ལམ་ལ་མ་ཞུགས་གོང་དུ་བདེན་པ་གཉིས་མོ་དེ་ཏག་ཏག་ཡག་པོ་ཞིག་ཧ་གོ་རོགས་བྱས་ན། ལམ་ལ་ཡར་ཞུགས་པ་དེ་ཟེར་ན་དེ་ནི་བདེན་པ་གཉིས་མོ་དེ་ཏག་ཏག་ཧ་གོ་མཁན་གྱི་དེ་ནི་ཐབས་དང་ཤེས་རབ་གཉིས་མོ་དེ་ཏག་ཏག་སླེབས་ཐུབ་པ་རེད་བྱས་པ་རེད་གཞི་ཡི་སྐབས་སུ་བདེན་པ་གཉིས་མོ་དེ་ཏག་ཏག་ག་རེ་ཡིན་ན་མ་འདྲེས་པར་ཏག་ཏག་འཇོག་ཐུབ་མཁན་གྱི་མི་དེ་ལ་ལམ་ལ་ཞུགས་དུས་ས་དེ་གཉིས་མོ་བདེན་པ་གཉིས་མོ་དེ་རྟོགས་མཁན་གྱི་ལམ་གཉིས་དེ་སླེབས་འགྲོ་བ་རེད། བདེན་པ་གཉིས་མོ་རྟོགས་མཁན་གྱིས་ལམ་ཐབས་དང་ཤེས་རབ་གཉིས་མོ་དེ་སླེབས་ཐུབ་ན་འོ་ཁོ་ལ་བརྟེན་ནས་དེ་ནི་འབྲས་བུ་སངས་རྒྱས་ཀྱི་སྐུ་དེ་ལ་ཆོས་སྐུ་དང་གཟུགས་སྐུ་གཉིས་མོ་དེ་ཐོབ་རྒྱུ་ཐག་ཆོད་ཆོད་པ་རེད། འོ་སྤྱིར་བཏང་སེམས་ཅན་ཡིན་ན་སངས་རྒྱས་གཉིས་མི་ཁྱབ་རེད་ཐབས་དང་ཆོས་བརྒྱུད་མི་ཁྱབ་རེད། ཡིན་ནའི་ང་རང་ཚོ་དེའི་ཁོངས་དེར་འགྲོ་དགོས་བ་རེད་ང་ཚོས་འདི་ཚོ་རྟོགས་ཐུབ་མཁན་མེད་རེད་འོ་ཐུགས་ཆེ། དེ་གཟི་བྱས་གཞན་དག་སྟོན་པ་དང་བསྟན་པ་གཞན་དུ་ཡོད་པར་རྟོག་པ་དང་ཟེར་དེ་དག་ཕྱི་རོལ་པའི་བསྟན་པའི་སྟོན་པ་ཡོད་རེད་ཁོང་ཚོས་ཁོ་ཚོས་བཤད་བཤད་ཀྱི་ཡང་ལུང་གཅིག་བཤད་ལམ་འགྲོ་ལུགས་རེད་དང་གཅིག་ཁོ་རང་བཤད་འོ་ཁོ་གཞན་དུ་ཡོད་པར་རྟོག་པ་དང་ཟེར

སློབ་དཔོན་ཕྱོགས་ཀྱི་གླང་པོ་དང་ཆོས་གྲགས་གཉིས་ཀྱིས་འོ་ཁོང་གཉིས་ཀྱིས་ཟིན་ཞིང་གཞན་དག་དེ་མ་ཡིན་དུ་རྟོག་པ་དང། བློའི་ནོར་གྱིས་དབུལ་བ་དང། བློའི་ནོར་གྱིས་དབུལ་བ་ཟེར་ན་བློའི་ནོར་གོ་ལ་ག་རེ་དགོས་ཏེ་བློ་ཟེར་ན་ང་རང་ཚོ་ཡིད་ཀྱི་ཤེས་པ་རེད་བློའི་ནོར་གོ་ལ་ག་རེ་དགོས་ཟེར་ན་ད་རེད་ད། དཔེ་ཆ་ཡག་པོ་ཤེས་དགོས་ཏེ་དཔེ་ཆའི་གཞུང་དེའི་དོན་དག་ཆ་ཚང་ཤེས་བསྡད་ཉེན་ཡག་པོ་བཤད་ཉེན་ཅིག་དང་འོ་དཔེ་ཆ་ཡག་པོ་ཤེས་ཡོན་ཏན་ཆེན་པོ་ཅིག་ཡོད་ཉེན་ཡིན་ན་བློའི་ནོར་དང་ལྡན་མཁན་དེ་ཆགས་འགྲོ་དེ་འདྲའི་ཡོན་ཏན་ཁ་ཁ་མེད་ཉེན་ཡིན་ན་དེ་ནི་སྐྱོ་པོ་དེ་གློ་བའི་སྤྱིར་བཏང་གོ་པེ་ཤག་འབོལ་པོ་ཡིན་ན་བློ་ཡི་ནོར་གོ་ཕྱུག་པོ་ཆགས་ཡ་མ་རེད་སྐྱོ་པོ་ཅིག་ཆགས་འགྲོ་བ་ཡིན་ཙང་འོ་བློ་ཡི་ནོར་གྱིས་དབུལ་བ་དང་ཆད་དབུལ་བ་དང་ལུང་ཙམ་སྒྲུབ་བྱེད་ཡིན་གྱི་ལུང་གི་གནོད་སྒྲུབ་ལ་མ་ལྟོས་པར་རིགས་པས་སྒྲུབ་མི་སྲིད་དོ་སྙམ་དུ་དོགས་པ་བཀག་ནས་དངོས་སྟོབས་ཀྱིས་ཞུགས་པའི་རིགས་པས་ཐུབ་པའི་བསྟན་པ་དང་སྟོན་པ་གཉིས་སྐྱོན་དང་བྲལ་བར་སྒྲུབ་པར་མཛད་པ་རེད་བཤད་པ་རེད་ད་ཡིན་དུས་ཙང་ག་རེ་གསུང་གི་ཡིན་ཟེར་ན།

ཡ་གིའི་ཐར་པ་ཐམས་ཅད་མཁྱེན་པ་ཐོབ་པ་དང་གཞུང་དེ་གར་འོག་དོན་དངོས་པོའི་གནས་ཚུལ་གྱི་དོན་དག་གོ་ཆ་ཚང་རྟོགས་ཐུབ་དགོས་མ་རེད་གསུངས་ཀ་དེ་བློའི་ནོར་གྱིས་དབུལ་བ་དང་ལུང་ཙམ་སྒྲུབ་བྱེད་ཡིན་གྱི་ལུང་གི་གནོད་སྒྲུབ་ལ་མ་ལྟོས་པར་རིགས་པས་སྒྲུབ་མི་སྲིད་དོ་སྙམ་དུ་བསམ་མཁན་གྱི་མི་ཅིག་ཡོད་ར་བ་འོ། ཁོ་ཚོས་དེ་བསམ་པ་ཡིན་ས་ཁོ་ཚོས་བསམ་བློ་དེ་ཚོ་བཀག་པ་ད་སུས་བཀག་ཟེར། སློབ་དཔོན་ཕྱོགས་གླང་དང་དཔལ་ལྡན་ཆོས་གྲགས་གཉིས་ཀྱིས་ཁོ་ལ་ལྟ་ས་བཏང་ནས་ཁྱེད་རང་ཚོས་ལུང་ཙམ་སྐྱབས་སོ་སོའི་ལུང་ཙམ་ལ་ཡིན་རེད་ཡིན་ན་ཡིན་པ་དང་མ་ཡིན་པ་ཐག་བཅད་ན་ལྟ་བ་གཉིས་གྲ་སྒྲིག་ཡོད་པ་མ་རེད་ལྟ་ས་བཏང། བཏང་ནས་ཐང་ངོ་མ་བར་བྱས་ནས་དངོས་པོའི་སྟོབས་ཀྱིས་ཞུགས་པས་ཟེར་དངོས་པོའི་གནས་ཚོད་གོ་ཏག་ཏག་ག་རེ་རེད་འདུག་གོ་ཁོ་བལྟས་ནས་དངོས་པོའི་སྟོབས་ཀྱིས་ཞུགས་པ་གོ་ག་རེ་ཟེར་ན་དངོས་པོའི་གནས་ཚོད་གོ་ག་རེ་རེད་འདུག་ཁོ་བལྟས་ཐང་དངོས་པོའི་གནས་ཚོད་གོ་ངོ་མ་ག་རེ་རེད་འདུག་མི་འདུག་ཟེར་ན་ལུང་ལ་བལྟས་ནས་ལུང་རྐྱང་རྐྱང་ཅིག་ལ་བལྟས་ནས་ཕན་ཐོགས་ཡོད་རེད་དུ་མ་རེད་ལུང་རྐྱང་རྐྱང་ན་ལ་ཕན་ལུང་རིགས་པ་ལ་རྩ་ནས་མ་བརྟེན་པ་ཞིག་ལུང་རྐྱང་རྐྱང་ལ་བལྟས་ནས་ཐང་གྲ་འགྲིག་ཡ་ཡོད་མ་རེད་སྤྱི་བཏང་ལུང་ལ་ད་བརྟེན་དང་བརྟེན་དགོས་རེད་བ། ཡིན་ན་ཡང་ལུང་རྐྱང་པ་ལ་ལུང་ཁོ་ན་ལ་བརྟེན་ན་དེ་ནི་དངོས་པོའི་གནས་ཚོད་གོ་ཏག་ཏག་རྟོགས་ཐུབ་ཀྱང་ད་དངོས་པོའི་གནས་ཚོད་གོ་རྟོགས་པ་ཤེས་པ་ལ་གཙོ་ཆེ་བ་དེ་རིགས་པས་ག་རེ་ག་རེ་རེད་འདུག་གོ་ད་བརྟག་དཔྱད་བྱས་ནས་རྟོགས་དགོས་གོ་བ་རེད་བྱས་ཙང་དངོས་པོའི་སྟོབས་ཀྱིས་ཞུགས་པའི་རིགས་པས་ཐུབ་པའི་བསྟན་པ་དང་སྟོན་པ་ཉིད་སྟོན་པ་ཉིད་སྐྱོན་དང་བྲལ་བར་སྒྲུབ་པར་མཛད་པ་རེད། འོ་དངོས་པོའི་སྟོབས་ཀྱིས་ཞུགས་པའི་རིགས་པས་སུས་ཟེར་ན་འཕགས་པ། མ་རེད་སློབ་དཔོན་ཕྱོགས་གླང་དང་ཆོས་གྲགས་གཉིས་ཀྱིས། ལུང་ལ་གསུངས་པ་སྐོར་ལུང་གི་ནང་ལ་འདི་གསུངས་ཤག་ཟེར་ཁོ་རང་རང་ལ་ཐག་བཅད་ཤག་ལུང་གི་ནང་ལ་ཡིན་པ་དང་ཡིན་པ་ཐག་བཅད་མ་ཡིན་ན་མ་ཡིན་པ་ལ་ཐག་བཅད་ཡོད་མ་རེད་བྱས་པ་རེད་འོ་ན་ག་རེ་བྱས་པ་རེད་ཟེར་ན། དངོས་པོའི་གནས་ཚུལ་གོ་ག་རེ་རེད་འདུག་གོ་བལྟས་ནས་རིགས་པས་བརྟག་དཔྱད་བྱས་ནས་འོ་འདུག་བྱས་ནས་རིགས་པས་རྗེས་སུ་འགྲོ་བ་རེད་འགྲོ་ནས་ལས་ཀ་ག་རེ་ལས་པ་རེད་ཟེར་ན། སངས་རྒྱས་བཅོམ་ལྡན་འདས་དེས་སྟོན་པ་སྔོན་གནས་གྲགས་ནས་རྩེ་གྲ་འོ་ཚད་མའི་སྐྱེས་བུ་ཡིན་པ་ཅིག་བསྒྲུབ་ཡོད་རེད་ཅེ། ཁོས་བསྟན་བཞག་གི་མ་ལམ་ཁ་ཡོད་རོ་ལུང་གི་བསྟན་པ་ཟེར་ཅིག་དང། ནི། རྟོགས་པའི་བསྟན་པ་ཟེར་ཨོ་ཨོ་ཁོ་གཉིས་པོ་དེ། སྟོན་པ་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཁོ་རང་ཚད་མའི་སྐྱེས་བུ་ཡིན་པ། ཁོས་བསྟན་བཞག་གི་ལུང་གི་བསྟན་པ་དང། རྟོགས་པའི་བསྟན་པ་གཉིས་ཡོད་རེད་དེ་གཉིས་པོ་དེ་བསྟན་པ་སྐྱོན་མེད་ཡིན་པ་དེ་སྒྲུབ་པ་གནང་ཡོད་རེད་སུས་ཟེར་ན་སློབ་དཔོན་ཕྱོགས་གླང་དང། ཆོས་གྲགས་གཉིས་ཀྱིས་སྒྲུབ་པ་གནང་རེད།

སྟོན་པ་སངས་རྒྱས་བཅོམ་ལྡན་འདས་དེ་ཚད་མའི་སྐྱེས་བུ་ཡིན་པ། ཁོས་བསྟན་བཞག་གི། བསྟན་པ་དེ། བསྟན་པ་སྐྱོན་མེད་ཡིན་པ་གོ་ག་རེ་ཧ་གོ་གོ་བ་རེ་ཧ་གོ་དུས། ཚད་མས་ཧ་གོ་གོ་བ་རེ་དང་པོ་དང་པོ་ཧ་གོ་དུས་ཚད་མས་རྟོགས་གོ་རོ། རྟོགས་གོ་བ་ཡིན་ཙང་ཚད་མའི་རྣམ་བཞག་དེ་རྒྱས་པ་བཤད་བཞག་གསུང་བ་དེའི་ཚེ་ནི་འོ་ཁོ་རྟོགས་པའི་ཆེད་དུ་ལ་ནི་ཚད་མ་རྣམ་པར་དག་པའི་རྗེས་སུ་འབྲངས་ནས། ཚད་མ་ཡང་དག་དང་ལྟར་སྣང་ལེགས་པར་འཆད་པ་རེ་བྱས། འོ་ཐུག་ཆེ། དེ་ཕྱེ་བ་ཉིད་ཀྱིས་ཟེར་ཚད་མ་ཡང་དག་དང་ལྟར་སྣང་གཉིས་པོ་དེ་ཏག་ཏག་ཡག་པོ་ཅིག་ཕྱེ་ཐུབ་ན་ཁག་ཁག་ཕྱེ་ཐུབ་པ་བྱུང་ན་བདེན་པ་གཉིས་ཀྱི་རྣམ་དབྱེ་ཁོ་ཐག་རང་ནས་རང་ཤུགས་ཀྱིས་ཞོར་ལ་ཤེས་ཡོང་གི་རེད་གསུང་བ་རེད། འོ་འབད་མེད་དུ་གྲུབ་པ་གཟིགས་ནས། ཨཱ་ནི་སངས་རྒྱས་ཀྱི་གསུང་རབ་མཐའ་དག་གི་དགོངས་པ་འགྲེལ་ཞིང་བཤད་ཅི་དང་དེ་རེ་བ་ང་རང་ཚོ་བཀའ་དེ་གཙོས་ས་གནས་བཀའ་བསྟན་བཅོས་དེ་འདུག་བ། ག་རེ་སོ་བཀའ་སྤྱིའི་དགོངས་འགྲེལ་དང། བཀའ་སོ་སོའི་དགོངས་འགྲེལ་གཉིས་འདུག་བཀའ་སྤྱིའི་དགོངས་འགྲེལ་ལ་ག་རེ་བཞག་བཞག་རེད། འོ་བྱས་ཙང་ཚད་མ་སྡེ་བདུན་མདོ་དང་བཅས་པ་བཀའ་སྤྱིའི་དགོངས་འགྲེལ་བཞག་ཙང་བསྡད་བསྡད་དེ་ཡང་ཟེར་ནི། གསུང་རབ་མཐའ་དག་གི་དགོངས་པ་འགྲེལ་ཞིང་གསུང་འདུག་བ་དེ། འདུག་བ་དེ། བྱས་ཙང་ཚད་མ་སྡེ་བདུན་པོ་འདི། ཚད་མ་སྡེ་བདུན་མདོ་དང་བཅས་པ་བཞག་རྒྱུ་རེད་ཚད་མ་སྡེ་བདུན་མདོ་དང་བཅས་པ་འདི། བཀའ་སོ་སོའི་དགོངས་འགྲེལ་རེད་ཡ་མ་རེད་བཀའ་སྤྱིའི་དགོངས་འགྲེལ་ཡིན་ས་ང་རང་ཚོ་ད་སྤྱི་དོན་ནང་ལ་འདུག་བ་བྱས་ཙང་གསུང་རབ་སྤྱི་ཡི་དགོངས་པ་འགྲེལ་བ་རེད་ཅེས་མཐའ་དག་གི་དགོངས་པ་འགྲེལ་ཞིང། ད་དེ་ཡི་ནང་ནས་ཀྱང་གསུང་རབ་ཀྱི་དགོངས་པ་འགྲེལ་བ་ཅི་ཟེར་བརྗོད་བྱ་ལ་ག་ཚོད་འགྲོ་བ་རེད།